བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་སོག་པོའི་བླ་ཆེན་བསྟན་དར་སྔགས་རམས་པའི་ཡང་སྲིད་ལ་མཇལ་ཁ་མཛད་དེ་སློབ་གཉེར་ཡག་པོ་གནང་དགོས་པའི་བཀའ་བསྩལ་གནང་མཛད་གདའ། དེའང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གཉིས་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་སོག་པོའི་བླ་ཆེན་བསྟན་དར་སྔགས་རམས་པའི་ཡང་སྲིད་ལ་མཇལ་ཁ་གནང་བ་དང་མཚན་ལ་བསྟན་འཛིན་འཕྲིན་ལས་རིན་པོ་ཆེ་ཞེས་གསོལ་སྩལ་མཛད་ཡོད་པ་དང་མཇལ་ཁ་གྲུབ་མཚམས་སུ་རིན་པོ་ཆེ་མཆོག་ལ་ས་གནས་ཀྱི་གསར་འགོད་པས་བཀའ་འདྲི་ཞུས་པར་ཁོང་གིས།
དེ་རིང་གོང་ས་མཆོག་མཇལ་རྒྱུ་བྱུང་བར་བརྟེན་ནས་ངའི་མི་ཚེའི་ནང་ཧ་ཅང་བསོད་ནམས་ཆེན་པོ་ལ་ངོས་འཛིན་ཞུ་གི་ཡོད་ལ་གོང་ས་མཆོག་ལ་མཇལ་ཁ་ཞུས་པ་དེས་ངའི་མི་ཚེའི་ནང་ཚོར་བ་གཞན་དང་མ་འདྲ་བ་ཞིག་སྦྱིན་སོང་ཞེས་འགྲེལ་བརྗོད་གནང་གདའ། བོད་སོག་གཉིས་ལོ་རྒྱུས་ཀྱི་ཐོག་ནས་འབྲེལ་བ་དམ་ཟབ་ཡོད་པའི་ཁ་ལ་རྒྱལ་དབང་སྐུ་ཕྲེང་བཅུ་གསུམ་པ་མཆོག་དེ་སྔ་སོག་ཡུལ་དུ་ཕེབས་སྐབས་སོག་པོའི་བླ་ཆེན་བསྟན་དར་སྔགས་རམས་པ་མཆོག་དང་མཇལ་འཕྲད་ཀྱིས་ཕན་ཚུན་བླ་སློབ་ཀྱི་འབྲེལ་བ་ཤུགས་ཆེ་བྱུང་ཡོད་པ་དང། དེ་རིང་རིན་པོ་ཆེ་མཆོག་གི་ཡུམ་ཨན་དཀར་ཚེ་ཐུགས་ལགས་ཀྱིས་གསར་འགོད་པ་ལ་གསུངས་ན། དེ་སྔོན་རྒྱ་གར་ལྷོ་ཕྱོགས་སུ་ཡོད་པའི་སོག་པོའི་དགེ་འདུན་པ་ཁག་ཞིག་སོག་ཡུལ་དུ་ཕེབས་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་སྤྱི་ཟླ་དགུ་བའི་ཚེས་དགུ་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བསྩལ་བའི་བཀའ་ཡིག་བསྣམས་ཕེབས་ཏེ་ངའི་ཕྲུ་གུ་དེ་ཉིད་སོག་པོའི་བླ་ཆེན་བསྟན་དར་སྔགས་རམས་པ་མཆོག་གི་ཡང་སྲིད་དུ་ངོས་འཛིན་མཛད་འདུག་པ་དེས་ང་ལ་དགའ་ཚོར་དཔག་མེད་བྱུང་སོང་ལ། སྐབས་དེ་དུས་ངའི་ཕྲུ་གུ་དེ་ནི་རིན་པོ་ཆེ་ཞིག་ཡིན་མིན་ཐེ་ཚོམ་བྱུང་ནའང་དེ་རིང་གོང་ས་མཆོག་ལ་མཇལ་ཁ་ཞུས་པའི་བརྒྱུད་ནས་ང་ལ་ཡིད་ཆེས་ཆེན་པོ་ཞིག་བྱུང་ཞེས་འགྲེལ་བརྗོད་གནང་གདའ། གཞི་རྩའི་སོག་པོའི་བླ་ཆེན་བསྟན་དར་སྔགས་རམས་པ་མཆོག་ནས་སོག་ཡུལ་དགའ་ལྡན་དགོན་པ་ནས་སློབ་གཉེར་མཛད་དེ་ཁུལ་དེ་ལ་ཆོས་ཕྱོགས་ཀྱི་མཛད་འཕྲིན་རླབས་ཆེན་ཞིག་སྐྱོང་གནང་ཡོད་ལ་རིན་པོ་ཆེ་མཆོག་གིས་མུ་མཐུད་ནས་གསུངས་ན། ད་ལྟ་གཞི་ན་མེད། ཡིད་རྟོན་རྣམ་སྲས། དེ་རིང་གོང་ས་མཆོག་གིས་ང་ལ་སློབ་གཉེར་ཡག་པོ་བྱེད་དགོས་པའི་ལམ་སྟོན་བསྩལ་སོང་བས་ངས་གོང་ས་མཆོག་གི་སྐུ་གསུང་ཐུགས་ཀྱི་མཛད་པ་ཕྲིན་ལས་རྣམས་སེམས་ལ་བཅངས་ནས་མ་འོངས་པར་སློབ་གཉེར་ཡག་པོ་བྱེད་ཀྱི་ཡིན་ཞེས་འགྲེལ་བརྗོད་གནང་གདའ། སོག་པོ་དང་བོད་གཉིས་ནི་ཆོས་སྲིད་གཉིས་ཀྱི་ཐོག་ནས་ལོ་རྒྱུས་ཡུན་རིང་ལྡན་ཞིང་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་མཆོག་དགུང་གྲངས་སུམ་ཅུ་སོ་བརྒྱད་ལ་ཕེབས་སྐབས་སོག་པོ་ཇིང་གིར་གྱི་གདུང་རབས་བཅུ་བདུན་པ་ཨལ་ཐན་ཁང་གིས་སོག་ཡུལ་དུ་གདན་འདྲེན་ཞུས་ཏེ་ཐམས་ཅད་མཁྱེན་པ་བཛྲ་དྷ་ར་ཏཱ་ལའི་བླ་མ་ཞེས་མཚན་གསོལ་གནང་ཡོད་པ་རེད་གདའ། དེ་བཞིན་ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་འབྲས་ལྗོངས་ནང་ཆིབས་བསྒྱུར་གནང་གི་ཡོད་པ་བཞིན་གྲ་སྒྲིག་ཕལ་ཆེ་བ་གྲུབ་ཟིན་ཡོད་པ། འབྲས་ལྗོངས་ཀྱི་དྲིལ་བསྒྲགས་དྲུང་ཆེ་དང་གསར་འགོད་འབྲེལ་མཐུད་པ་ཀརྨ་སྒྲོལ་མ་གཡུ་མཚོ་ལགས་ཀྱིས་གསུངས་གདའ། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་འབྲས་ལྗོངས་མངའ་སྡེའི་གཞུང་ཕྱོགས་ནས་གསོལ་འདེབས་ཞུས་དོན་ལྟར་རིང་མིན་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ནས་བཅུ་བཞི་བར་ཁྱོན་ཉིན་གྲངས་བཞིའི་རིང་དུ་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་བཞུགས་ཞག་མཛད་རྒྱུའི་ཐུགས་གཏན་འཁེལ་ཡོད་པ་དང་ལྷག་པར་དུ་འབྲས་ལྗོངས་གཞུང་གི་ནང་སྲིད་ལྷན་ཁང་གི་བཀོད་ཁྱབ་ལམ་སྟོན་འོག་ད་རེས་སྤྱི་ཚེས་རྩ་གཅིག་དང་རྩ་གཉིས་ཀྱི་ཉིན་གྲངས་གཉིས་ཀྱི་རིང་དུ་འབྲས་ལྗོངས་གཞུང་གི་སྤྱི་ཁྱབ་དྲུང་ཆེ་ཝི་བི་པ་ཁྲག་ལགས་ཀྱི་སྣེ་ཁྲིད་འོག་འབྲེལ་ཡོད་ལྷན་ཁང་ཁག་གི་དྲུང་ཆེ་རྣམ་པ་ལྷན་འཛོམས་ཀྱིས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་འབྲས་ལྗོངས་ནང་ཆིབས་བསྒྱུར་དང། སྐུ་ཡི་སྲུང་བྱའི་གྲ་སྒྲིག་གནང་ཕྱོགས་སོགས་དང་འབྲེལ་བའི་སྔོན་འགྲོའི་ཚོགས་འདུ་ཞིག་ཚུགས་ཡོད་པ་རེད། དེ་ནས་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་འབྲས་ལྗོངས་གཞུང་གི་དྲིལ་བསྒྲགས་དྲུང་ཆེ་དང་གསར་འགོད་འབྲེལ་མཐུད་པ་ཀརྨ་སྒྲོལ་མ་གཡུ་མཚོ་ལགས་སུ་ད་རེས་ཀྱི་ཚོགས་འདུ་དང་འབྲེལ་བའི་སྐོར་བཅར་འདྲི་ཞུས་པར་ཁོང་གིས། དང་ཐོག་ངོས་རང་གིས་གོང་ས་མཆོག་ལ་གུས་ཕྱག་ཕུལ་བའི་ཐོག་ནས་ད་རེས་ཀྱི་ཉིན་གཉིས་ཀྱི་ཚོགས་འདུའི་ཐོག་གྲུབ་འབྲས་གཙོ་བོ་གོང་ས་མཆོག་གི་ཆིབས་བསྒྱུར་གྲ་སྒྲིག་དང་ཁོང་གི་བཞུགས་གནས་མགྲོན་ཁང་དང། ལྷག་པར་དུ་སྐུའི་སྲུང་བྱའི་གྲ་སྒྲིག་དང་གསུང་ཆོས་གནང་ཡུལ་སོགས་ཀྱི་གྲ་སྒྲིག་དེ་གྲུབ་འབྲས་བྱུང་ཡོད་པ་རེད་ལ། ད་རེས་ཚོགས་འདུ་དེ་འབྲས་ལྗོངས་གཞུང་དང་ས་གནས་བོད་མིའི་གཞུང་འབྲེལ་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་མཉམ་རུབ་ཀྱི་ཐོག་གནང་ཡོད་པ་དང། གང་ལྟར་ད་ལྟའི་ཆར་ལ་གོང་ས་མཆོག་གི་འབྲས་ལྗོངས་ནང་གི་ཆིབས་བསྒྱུར་གྱི་གྲ་སྒྲིག་ཕལ་ཆེ་བ་གྲུབ་ཟིན་ཡོད་པ་རེད་ཅེས་གསུངས་གདའ། དེ་ཡང་ཁོང་གིས། ད་རེས་གོང་ས་མཆོག་གི་བཀའ་ཆོས་ཞུ་ཆེད་འབྲས་ལྗོངས་ཙམ་མིན་པར་འཛམ་གླིང་གི་ས་ཕྱོགས་གང་ས་ནས་དད་ལྡན་ཆོས་ཞུ་བ་མང་པོ་ཞིག་ཕེབས་རྒྱུ་ཡིན་སྟབས་མངའ་སྡེ་གཞུང་ཕྱོགས་ནས་སྐུ་ཡི་སྲུང་བྱའི་གྲ་སྒྲིག་དང་ལྷག་པར་དུ་དཔལ་འབྱོར་རྩེད་ཐང་གསུང་ཆོས་ར་བའི་ནང་ཁྱོན་ཆོས་ཞུ་བ་སུམ་ཁྲི་ལྔ་སྟོང་ལྷག་གི་ཤོང་ཚད་ཡོད་པ་དང་ང་ཚོའི་རེ་བ་ལ་ད་རེས་གོང་ས་མཆོག་གི་ཆིབས་བསྒྱུར་དེ་ལམ་ལྷོང་ལྡན་པ་ཞིག་དང་མི་མང་ཚང་མ་ལ་བདེ་སྐྱིད་འཕེལ་བའི་རེ་བ་དང་ཡིད་ཆེས་ཞུ་བཞིན་ཡོད་པ་གསུངས་གདའ། སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ནས་དཔལ་འབྱོར་རྩེད་ཐང་དུ་དད་ལྡན་མང་ཚོགས་ལ་རྒྱལ་སྲས་ལག་ལེན་སོ་བདུན་མའི་སྒོ་ནས་བཀའ་ཆོས་བསྩལ་གནང་མཛད་རྒྱུ་དང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་རྒྱ་གར་ནུབ་བྷེང་གལ་མངའ་སྡེའི་ས་ལུ་ག་རའི་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་པ་ལྟར

བང་ཀྲི་ཡའི་གི་ནི་གོ་ཐུག་གི་ཚོགས་འདུ་དེ་གས་ཡག་པོ་བྱུང་སོང། ཨ་མཐའ་འདི་དེ་ད་འདི་བ་ད་གྲོས་ཚོགས་འཐུས་མི་ལྔ་ཐུག་པ་ནང་ནས་ཁག་གཅིག་གིས་དུས་རྒྱུན་དུ་ནས་ད་ད་འདི་དེ་རྒྱབ་སྐྱོར་གནང་མཁན་བོད་དོན་རྒྱབ་སྐྱོར་ཚོགས་པའི་གི་འཐུས་མི་ཆགས་བསྡད་ཡོད་རེད། ཨ་ནི་ཁག་གཅིག་གིས་ཨ་མཐའ་འདི་བ་ད་བོད་དོན་ཐོག་ལ་ཡ་དམིགས་བསལ་ཡང་གྲོས་ཚོགས་འཐུས་མི་ནང་རྒྱབ་སྐྱོར་གི་འཐུས་མི་ནང་མེད་རེད་ནས་ད་སཱ་བྷི་འདྲ་བོ་ཅིག་གྱེན་གང་མཁན་གྱིས་ངེད་ཀྱི་འདི་འདྲ་ཆགས་ཏེ།
དེ་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གྲུ་ཚོ་ཐམ་ཁ་བཅུའི་བྷི་དན་དུ་ཆབ་སྲིད་དང་དཔལ་འབྱོར་གཅིག་ག་གཉིས་དང་དུ་ལ་རྒྱ་སྐྱོར་གནང་བ་ཐུགས་རྗེ་ཆེ་ཞུ་བ་དང་སྦྲགས་ད་ལྟ་བྷི་དང་ག་ཚ་དྲག་གཉིས་དང་དང་ཇག་ནག་ཅང་གིས་ཁྲེན་ཙིན་གྱི་སྲིད་སྤྱི་ཛཱ་ལིན་གྱི་ཆབ་སྲིད་འགྱུར་བ་གཅིག་ལ་གོ་བསྡུར་གནང་ནས་རྒྱ་བཅུ་ལྔ་ལ་ཡོངས་ཀྱི་ལ་རེ་སྒུག་ཞུས་དུས་མཐའ་མ་ཁོང་གནང་ནས་ཞལ་བཞེས་གནང་བ་དེ་མཇལ་ཆོག་གི་མ་ཐལ་ཏུ་སོང་དོགས། ད་ཐེངས Bloc Québécois ཀྱི་དབུ་ཁྲིད་སྲིད་སྐྱོང་མཆོག་དང་མཇལ་འཕྲད་གནང་བ་ཐོག་མ་ཡིན་པ་དང་ཁོང་ནས་བོད་དོན་ཐོག་སྔར་ལྷག་རྒྱབ་སྐྱོར་གནང་རྒྱུའི་ཞལ་བཞེས་གནང་འདུག་སྲིད་སྐྱོང་མཆོག་གིས་ཡང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་གི་འཐུས་མི་གཞན་ཁག་བཅས་དང་མཇལ་འཕྲད་གནང་རྒྱུའི་མཛད་རིམ་དང་དེ་བཞིན་ལྷོ་ལྡན་ལྟེ་གནས་ཁང་གི་གནས་མི་སྣ་བཅས་ལ་མཇལ་འཕྲད་ཀྱིས་བཀའ་མོལ་གནང་རྒྱུའི་ལས་རིམ་ཡོད་པ་ཁེ་ན་ཌ་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ནས་ཞལ་པར་བརྒྱུད་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་འདུག།

བོད་ནང་ལ་ད་གར་བོད་མི་ཚོ་གི་སྤྱི་ཚོགས་དྲ་ལམ་ཁག་ལ་དམ་བསྒྲགས་ཆེ་རུ་གཏོང་ཐབས་བྱེད་ཀྱི་ཡོད་པ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་འདུག། ཨོ་ད་དྲ་རྒྱ་ནང་ལ་ག་རེ་བྱས་ཆོག་གི་ཡོད་རེད་ཡོད་མ་རེད་ལབ་དེ་ཁག་པོ་ཁག་རུ་འགྲོ་ཡ་ཆོག་ར་ད་ནམ་རྒྱུན་ན་སོ་སོའི་བསམ་ཚུལ་དེ་ཡང་ཆབ་སྲིད་ད་དེ་འདྲས་མེད་ན་བསམ་ཚུལ་བཤད་ཡ་ཡོད་ར་ཡིན་ནས་ད་ད་ལྟའི་འདི་ན་ཡིན་དུས་སྐབས་ལ་ཚོགས་པ་གཅིག་ལ་སྡུག་ཅག་ལ་ཆོག་མ་རེད་ལ་གོ་རེད་ག་རེད་ཨ་ནི་འདི་གི་ད་འགྲོ་སྟངས་བྱོས་ར་ཨ་ནི་དྲ་རྒྱའི་ནང་ལོགས་ལ་ག་དུས་ནས་ད་དེ

སྤྱི་བཏང་གིས་ད་རྒྱལ་བ་རིན་པོ་ཆེ་ལོ་རྟག་པ་རེ་བཞིན་ལ་དྭགས་ཆིབས་བསྒྱུར་གནང་གི་རེད་བ། ཉིས་སྟོང་བཅུ་བདུན་ལོ་ལ་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་དུས་རྩ་ནས་དམིགས་བསལ་གྱི་དགོས་མཁོ་ཅན་གྱི་ཕྲུ་གུ་མང་པོ་ཞིག་མཇལ་ཁ་ཞུ་གི་ཡོད་པ་མཇལ་ཁ་ཞུ་མཁན་ནང་ལོགས་ནས་དེ་འབྲེལ་ཡོད་པའི་རྒྱུ་མཚན་གྱིས་ཐད་ཀར་སྐུའི་གཅུང་མོ་ཨ་མ་རྗེ་བཙུན་པད་མ་ལགས་ལ་ཐུགས་སེམས་བསྐྱེད་གནང། ཨ་མ་ལགས་ཀྱིས་ཤར་རྒྱག་བོད་ཕྲུག་ཁྱིམ་སྡེ་ལ་ཕེབས་བྱས་ནས་འགན་འཛིན་ལྷན་ཚོགས་སྐབས་བདེ་སྡོད་དང་ཚུགས་མཇལ་འཕྲད་ནང་ལས་གཞི་དེ་རྒྱ་རོམ་གྱི་དུས་ཤིག་ནས་ཁ་ནང་གི་དུས་ཉེ་བར་དུ་འགོ་བཙུགས་དགོས་འདུག་ཅེས་དེ་ནས་ནས་ཉིས་སྟོང་བཅོ་བརྒྱད་ལོ་ལ་ང་ཚོས་དེ་འགོ་བཙུགས་པ་རེད། ད་ལྟ་པེ་ཅིང་ལྷོ་བྲག་གི་འགན་འཛིན་ལྷན་ཚོགས་ནི་བྱེ་ཐག་རེ་གི་ནང་བ་བཞིན། འགན་བཙོང་ཆུ་འགྲོ་ག་ལ་མི་ས་ཁྱིམ་ཚང་སྒོ་མང་རྫོང་ངན་ལ་ད་པེ་ཅིང་ལྷོ་བྲག་གི་སྔས་འབྲོག་དགེ་རྒན་ནང་ཡོད་པ་དང་མི་ས་བྱིན་ཚོང་དེ་བཙུགས་རྗེས་རྒན་ལགས་ཀྱིས་རྒྱལ་མཚན་ཚགས་ལས་གནང་རྗེས་ད་བར་བེ་ཆེན་ལ་ཞག་ཞེ་དྲགས་ནས་ལོ་ངོ་ས་བཅུ་སོ་དང་གོ་གྱེས་པ་རེད་འདུག་ད་ལྟ་ཆར་མི་ས་བྱིན་ཚོང་ནང་ཆན་ལྷོ་ཁྲོ་གྲོང་བརྡལ་ཡས་པའི་ཁོ་ནང་གི་གནས་སྟངས་སྐོར་ཞིབ་ཕྱི་དྲ་མི་ས་བྱིན་ཚོང་གི་རྒྱལ་མཚན་རྫོང་མཆོག་སྒྲོལ་དཀར་ལགས་ཀྱིས་གསུངས་ན།

སྤུ་གུ་མཚོ་ནོར་དང་སྤུ་གུ་གཅིག་སྐད་ཆ་བཤད་མ་ཐུབ་མཁན་ཨ་མཆོག་མ་གོ་མཁན་ཞིག་ཡོད་ཁོ་ནི་ད sign language ཐོག་ནས་དཔེ་ཡག་པོ་བསྒྲུབས་ཡོད་ཨ་ཅག་ད་ལྟ་ཁོ་ཆུང་ཆུང་རེད་ཨ་ནི་རྗེས་ལ་ཆེ་དུས་ཆེ་དུས་དེ་ནས་དཔེ་གྲུང་པོ་ཆགས་ས་རེད་ཁོ་རང་གིས་ད་ཁར་རྗེས་མ་ལ་ཁོ་རང་གི་དམིགས་ཡུལ་དེ་དག་ཨ་ནི།

ཤིན་ཅང་ངམ་ཤར་ཏུར་ཀི་སི་ཐན་ཀ་ནས་ཁ་ཆེ་ས་ཁུལ་གཞན་ཁག་ཏུ་རྒྱ་བསྐྱེད་ཡོད་པ་ལྟར་ལོ་མང་རིང་རྒྱ་ནག་གཞུང་གིས་ཁ་ཆེ་གྲངས་ཉུང་མི་རིགས་ལ་དྲག་གནོན་བྱས་པ་བཅས་འཛུགས་བྱས་པ་རེད་ཅེས་བཀོད་འདུག་ཉིས་སྟོང་བཅུ་དྲུག་ལོ་ལ་ཞི་ཅིན་ཕིང་གིས་ཆོས་ལུགས་རྒྱ་ནག་ཅན་ཟེར་བ་གླེང་རྗེས་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་བར་དྲག་གནོན་བསྟུད་མར་བྱས་པ་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་སྙན་ཐོ་ཞིག་ཏུ་རྒྱ་ནག་གཞུང་གིས་འགྲོ་བ་མི་ལ་རྒོལ་བའི་ཉེས་པ་བསགས་ཡོད་པ་མ་ཟད་ཉུང་མཐར་ཡང་ཡུ་གུར་བ་དང་ཧ་སག་པ་སོགས་ཁ་ཆེ་བ་ས་ཡ་གཅིག་གཅིག་སྡུད་ར་བ་ལ་བཅུག་ཡོད་ཚུལ་བཀོད་པ་རེད། ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་སླེབས་ལ་ཉེ་བ་གི་ནང་རྒྱ་ནག་གཞུང་གིས་ཐེ་བྱུས་བྱས་ཏེ་རྒྱ་ནག་གི་ཕྱོགས་གཏོགས་གོ་མིན་ཏང་ཆབ་སྲིད་ཚོགས་པ་ལ་འོས་བསྡུ་རྒྱལ་ཁ་ཐོབ་ཐབས་བྱེད་བཞིན་ཡོད་འདུག་ཐའེ་ཝན་གླིང་ཕྲན་གྱི་ནང་འབྱུང་འགྱུར་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཟླ་དང་པོ་གི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་སྲིད་འཛིན་དང་སྲིད་འཛིན་གཞོན་པ།

པོ་ཤེས་ཡོན་ཅན་ཚོས་བོད་ཡིག་བོད་སྐད་ཡག་པོ་སྦྱོང་དགོས་པའི་དགོངས་ཚུལ་འདི་ལྟར་གསུངས་དུས། ང་ཚོ་བོད་མི་རིགས་ཀྱི་ན་གཞོན་ཐམས་ཅད་ཀྱིས་དངོས་གནས་བོད་ཀྱི་བོད་ཡིག་དང་བོད་སྐད་དེ་ཡག་པོ་སྦྱོང་དགོས་ས་རེད། ད་རེས་ང་ནི་ཨུ་རུ་སུ་སྐད་ཡིག་ཅིག་བསླབས་ནས་ཡིན་ཡང་དེ་བསླབས་ཚར་དུས་དེ་ལ། ཧཱུྃ། ངེད་ཀྱི་བོད་ཀྱི་བོད་ཡིག་དང་བོད་སྐད་འཛིན་ལ་སྟོབས་ཤུགས་ཆེན་པོ་བྱེད་བཞིན་འདུག་ངོ་མ་ཕན་ཐོགས་ཆེན་པོ་བྱེད་བཞིན་འདུག་ཅེས་བཀྲིན་ཧ་ལས་སོང། དེའི་སྐབས་སུ་ད་རེས་ངས་ནི། ཧོ། བོད་ཡིག་དང་བོད་སྐད་ཡག་པོ་ཤེས་ན། ཧོ། འཛམ་བུ་གླིང་གི་མི་རིགས་ཀྱི་སྐད་ཡིག་དེ་ཚོ་སློབ་སྦྱོང་བྱེད་དུས་དེ་ལ་ཕན་ཐོགས་ཅི་འདྲ་བྱེད་བཞིན་འདུག་རྫོགས་ན། ཧོ། བོད་ཀྱི་ན་གཞོན་ཐམས་ཅད་ལ་བོད་ཡིག་དང། བོད་སྐད་ཡག་པོ་སྦྱོང་རོགས་གནང་རེ་བ་ཞིག་བྱེད་ཀྱི་ཡོད། དེ་བཞིན་དེང་སྐབས་བོད་ནང་གི་ཐད་གཏོང་དྲ་ལམ་དུ་རྗེས་འབྲང་བ་ཁྲི་ཚོ་མང་པོ་ཡོད་པའི་དྲ་དཔོན་ཁག་ཅིག་གིས་ཀྱང། སློབ་གྲྭའི་ཉེ་འཁོར་དང་དེ་བཞིན་མི་ཚོགས་མང་པོ་འདུ་འཛོམས་བྱེད་ས་སོགས་ལ་སོང་ནས་དྲ་ལམ་ནས་ཐད་གཏོང་བྱེད་རྒྱུར་འདུག་བོད་སྐད་ཀྱི་ཐ་སྙད་དྲི་བ་དྲི་ལན་བྱས་ནས་བྱ་དགའ་སྤྲད་པ་དང་དུས་མཚུངས། བོད་སྐད་ཡིག་ཡག་པོ་སྦྱོང་དགོས་པའི་འབོད་སྐུལ་བྱེད་བཞིན་འདུག། ཞོལ་པི། ཞོལ་པི་ཟེར་ན་གངས་ཆི་ཟེར། གངས་ཆི། རིས་སོ། གངས་ཆ་ཟེར། ཡ་ད་གི་དེ་ལ། ཡ་ཁུག་དམར་ཏུ་ཁུག་དམར་ཏུ་ཡ། པ་ར་རིག། གོང་དུ་གསུངས་པ་ལྟར་བོད་ནང་སྐད་གྲགས་ཆེན་པོ་ཡོད་པའི་དྲ་དཔོན་ཞིག་གིས་བུ་མོ་མང་པོ་འདུ་འཛོམས་བྱེད་ས་ཞིག་ཏུ། ཅ་དངོས་ཀྱི་མིང་རྒྱ་སྐད་དུ་བཤད་པའི་རྗེས་དེ་ལ་བོད་སྐད་ཀྱི་ལམ་ནས་ལན་ཕོག་མཁན་ལ་ཁུག་དམར་གྱི་བྱ་དགའ་སྤྲད་པ་དང། དེ་བཞིན་བོད་ཀྱི་རིག་གནས་སྐོར་གྱི་དྲི་བ་ལ་ལན་ཕོག་མཁན་ཚོར་ཆུ་ཚོད་དང་ཁ་པར་སོགས་ཀྱི་བྱ་དགའ་སྤྲོད་བཞིན་པ་མཐོང་རྒྱུ་འདུག་ལ། སྐབས་དེར་བྱ་འགུལ་དེར་མཉམ་ཞུགས་བྱེད་མཁན་བུ་མོ་དགེ་རྒན་ཞིག་གིས་དྲ་དཔོན་དེ་ལ་ཁྱེད་ཚོ་བོད་ཀྱི་ས་ཁུལ་གང་སར་སོང་ནས་འདི་ལྟར་བོད་སྐད་ཡིག་གི་ཐོག་ནས་ལས་འགུལ་སྤེལ་བར་ཐུགས་རྗེ་ཆེ་ཞེས་ཞུ་གི་ཨ། དྲ་དཔང་དེས་གཙོ་བོ་ང་ཚོ་ཚང་མས་སྙོག་འདུག་བོད་སྐད་ཡིག་ལ་སློབ་སྦྱོང་བྱེད་རྒྱུ་དེ་གལ་ཆེན་པོ་རེད་ཅེས་འབོད་སྐུལ་བྱེད་བཞིན་འདུག། མུ་མཐུད་དུ་འདར་དབྱངས་ལགས་སུ་དེ་འདྲའི་ཐོག་ནས་བོད་སྐད་བོད་ཡིག་གི་ཕྱོགས་ནས་དེ་འདྲའི་བྱ་འགུལ་ད་རུང་མང་ཙམ་ཙམ་སྤེལ་རྒྱུ་དངོས་གནས་དྲང་གནས་རེ་བ། རེད་རེད་རེད་ད་ཅུང་ཅིག་ཡང་ཟ་དགོས་རེད་མ་རེད་ཅུང་ཅིག་ཡར་ལྟ་སློབ་སྦྱོང་རེད་ང་ཚོ་ཚང་མ་དེ་རེད་སོ། སློབ་སྦྱོང་ཡོད་ན་ཟེར་ན་རེད་དེ་རེད། དེ་བཞིན་ཡང་བོད་ནང་གི་དྲ་དཔང་གཞན་ཞིག་གིས་སློབ་གྲྭའི་ཉེ་འཁོར་དུ་སོང་ནས་སློབ་མ་རྣམས་ལ་འབྲི་དེབ་དང་སྨྱུ་གུ་སོགས་སྟེར་ཞོར། ཁྱེད་ཚོས་ནམ་རྒྱུན་བོད་སྐད་ཀྱི་ལམ་ནས་ཁ་བརྡ་བྱེད་ཀྱི་ཡོད་དམ་རྒྱ་སྐད་ཀྱི་ལམ་ནས་བྱེད་ཀྱི་ཡོད་ཅེས་དྲིས་པར། མང་ཆེ་བས་རྒྱ་སྐད་ཀྱི་ལམ་ནས་བྱེད་ཀྱི་ཡོད་ཟེར་དུས། ཁོང་གིས་ད་ནས་བཟུང་བོད་སྐད་ལམ་ནས་ཤོད་ཨ་ཟེར་ནས་ཁ་ཏ་བསླབ་བྱ་བྱེད་བཞིན་འདུག།

ད་བོད་ཀྱི་སྐད་ཡིག་དེ་རིག་གཞུང་ཡུལ་སྲོལ་གང་ཞིག་སྦྱོང་ཡག་གི་གོ་སྐབས་མེད་པ་དང་རྒྱ་མི་རིགས་ཀྱི་སང་ནང་དུ་གམ་ཆུའི་སྐད་ཡིག་རིག་གནས་དེ་དག་ཐོག་ལ་ཨ་ནི་ཅིག་སློབ་གསོ་སྤྲད་ཡོད་པ་ཙམ་དང་དེ་ནི་ད་སྤྱིར་བཏང་སྔོན་མ་འདྲ་བས་ན་ད་བོད་ཀྱི་ས་ཁུལ་ཁ་ཤས་ལ་དམའ་རིམ་དང་འབྲིང་རིམ་སློབ་གྲྭ་དེ་དག་གི་ནང་ལོགས་ལ་སྤྱིར་བཏང་གི་ད་བོད་ཀྱི་སྐད་ཡིག་དེ་བེད་སྤྱོད་བཏང་ནས་ཨ་ནི་ཅིག་སློབ་ཚན་དེ་དག་ཁྲིད་ཡག་གི་གོ་སྐབས་ཕྲན་བུ་ཙམ་ཡོད་ན་ཡང་ད་ཉེ་བའི་ཆར་ལ་རྒྱ་ནག་སྲིད་གཞུང་ངོས་ནས་ད་སྲིད་ཇུས་དེ་འགྱུར་བ་བཏང་བྱས་གང་ད་དམའ་རིམ་དང་འབྲིང་རིམ་དེ་འདྲས་ཀྱི་ཐོག་ལ་དེ་ནས་སློབ་ཚན་བསླབ་ཡ་དང་བོད་སྐད་ཐོག་ལ་ཨ་ནི་ཅིག་བེད་སྤྱོད་བཏང་བྱས་ནས་ཤེས་ཡོན་ཁྲིད་ཡ་དེ་དག་འགྱུར་བ་བཏང་བྱས་ད་ད་ལྟའི་ཆ་ལ་རྒྱ་ཡིག་གི་ཐོག་ལ་དེ་ནས་སློབ་ཚན་དེ་དག་ཁྲིད་དགོས་ཡོད་པ་དང་ནི་བོད་སྐད་དེ་ནི་སྐད་ཡིག་ཙམ་ཞིག་མ་གཏོགས་ནི་ནམ་ཞར་རྒྱུན་དུ་ནི་སློབ་ཚན་ཁྲིད་ཡ་དང་ནི་ཅིག་ནམ་ཞར་རྒྱུན་དུ་གོ་བརྡ་སྤྲད་ཡ་གི་སྐད་ཡིག་དེ་བེད་སྤྱོད་བཏང་མ་བཅུག་ཡ་དེ་འདྲས་ཀྱི་ད་སྲིད་ཇུས་འདྲ་དང་འདྲ་མིན་ཞིག་སྤེལ་ཡོད་པ་རེད། དེ་འདྲ་ཡིན་དུས་དེ་ནི་བོད་ནང་ལ་སྤྱིར་བཏང་གི་ད་སྐད་ཡིག་དང་རིག་གཞུང་དེ་དག་གི་ཉར་ཚགས་བྱས་ཡ་ལ་ད་སྲིད་ཇུས་འདྲ་མིན་ཐོག་ལ་དཀའ་ངལ་ཤུགས་ཆེན་པོ་འཕྲད་ཡོད་པ་དེ་གསལ་པོ་ཆགས་བསྡད་ཡོད་པ་རེད།

འདྲེ་ཡ་དེ་འདྲེ་ལ་སུ་བ་གི་ད་བོད་ནང་ལ་ཡ་ཅི་ལན་གོས་ཟེ་ན་འདྲ་ཨ་ནི་ཟན་ཆུང་མ་ཆ་བེག་ཐོང་ནི་དེ་ནི་ཅི་ངོས་ཐུ་ནི་དེ་འདྲེ་གི་ན་བདེ་བ་ཏི་ཟེ་བ་ཞུ་བཞི་རེད་དེ་ཞ་ཨ་ཞུ་བ་ཡིན་ལའོ། གཞན་ཡང་གཏིང་ཁ་བོ་ཤི་ལོང་གཉིས་ཀྱི་ཤིང་ཆུ་དྲ་ལོང་དུ་བོ་ནང་གི་དགེ་རྒན་ཆེན་མོ་བ་ཞིག་གི་བོ་མོ་ཆོས་རང་གི་ཕ་གི་མ་ཡིན་འདི་གཉིས་ཕྱི་ཚོང་ནང་ནས་ཤི་བ་ཚོར་ལོ་བཅུ་གཅིག་དང་ཤི་བཅུ་གི་ཆུ་དགེ་ཆེན་པོ་ཡིན་པའི་ལོང་ཐོང་བཤད་ཡོད་པའི་འདྲ་ཞིག་བརྗོད་པའི་ཤུ་ཅི་ཞིག་ཡིན་འདོད། རང་གི་ཕ་སྐད་མ་ཡིག་འདི་ཁྱིམ་ཚང་ནང་ནས་ད་ཞ་ཡི་ཆོ་གིས་སློབ་གི་འཇུག་རྒྱུ་ཞ་ཡི་ཆོ་གིས་ཤེས་གི་འཇུག་རྒྱུ་ད་ཧ་ཅང་གལ་ཆེ་ནི་རེད། བལྟས་ན་བོད་སྐད་ཆུང་ཆུང་ཞིག་རེད་དྲན་ད་བོད་སྐད་འདིའི་ནང་ན་དད་པའི་བྱིན་རླབས་ཡོད་ནི་རེད་བོད་སྐད་འདིའི་ནང་ན་རིག་གནས་ཀྱི་གཏེར་ཁ་ཡོད་ནི་རེད་བོད་སྐད་འདིའི་ནང་དུ་རིག་གནས་ཀྱི་རྒྱུད་པ་ཡོད་ནི་རེད། འདི་ལྟ་བུའི་རིག་གནས་ཀྱི་རྒྱུད་པ་འདི་བོད་ཡིག་ལ་བརྟེན་ནོ་ནོ་སྟབས་གིས་ད་འཛམ་བུ་གླིང་དུ་བོད་ཟེར་བ་ཟིག་ངོམ་རྒྱུ་ཡོད་ནོ་ར་བོད་ཟེར་རས་མགོ་འཕང་མཐོན་པོ་འགྱོག་རྒྱུ་ཟིག་ཡོད་ནོ་འདི་ད་ཧ་ཅང་གལ་ཆེ་ནི་རེད་ཟེར། རྒྱུ་མཚན་དེའི་དབང་གིས་ཨུ་ཆོས་ལས་ཀ་གང་ན་ལས་དགོས་རུང་ས་ཆ་གང་ལ་སོང་རུང་རང་གི་ཕ་སྐད་མ་ཡིག་འདི་སྦྱང་རྒྱུ་ད་ཤིན་ཏུ་གལ་ཆེ། ཟེར་རྣམ་པ་ཚོ་ད་དུས་ཚོད་ཀྱི་རྐྱེན་པས་ཐེངས་འདིའི་ཕ་ཡུལ་ལེ་ཚན་འདི་ཤིན་ཅང་བསྟན་ནས་ཡོད་ཅིང།